གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནི་ཨ་རི་རྒྱལ་ས་ཝཱ་ཤིང་ཏོན་ཏི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་ལྔ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་དྲུག་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག།

ད་རེས་སྤྱི་ཚེས་ལྔ་ཉིན་དད་ལྡན་པ་ལྔ་བརྒྱ་ལྷག་ལ་མཇལ་ཁ་གཏོང་གནང་བའི་ཁོངས་ནས་འབྲུག་ནས་ཕེབས་པ་དགུང་ལོ་བརྒྱད་ཅུ་གསུམ་པ་རྡོ་རྗེ་དབང་མོ་ལགས་ཀྱིས་གསུངས་ན་ད་ལན་ཁོང་ལ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་གསེར་ཞལ་མཇལ་རྒྱུའི་གོ་སྐབས་ཐོབ་པར་ཁོང་གི་བསམ་པའི་རེ་བ་འགྲུབ་སོང

འདི་ལྟ་བུའི་གོ་སྐབས་དེ་ང་ལོ་མང་སྔོན་ངང་སྒུག་བྱས་ནས་བསྡད་ཡོད། དེ་རིང་གོ་སྐབས་དེ་དངོས་སུ་ཐོབ་པར་བསམ་བརྗོད་ལས་འདས་པའི་ཚོར་བ་དྲག་པོ་སྐྱེས་བྱུང། སྐབས་དེ་དུས་ང་ངུས་པ་ཡིན། ངས ྋགོང་ས ྋརྒྱ་རིན་པོ་ཆེ་མཆོག་བསྟན་འགྲོའི་དོན་དུ་སྐུ་ཚེ་ཞབས་པད་བརྟན་པའི་སྨོན་ལམ་བརྒྱབ་བཞིན་ཡོད་པ་འགྲེལ་བརྗོད་གནང་གདའ།

སྤྱི་ཚེས་བཞི་ནས་མཇལ་ཁ་གཏོང་གནང་མཛད་རྒྱུ་དབུ་བཙུགས་གནང་སྟེ་སྤྱི་ཚེས་བརྒྱད་བར་མཇལ་ཁའི་གྲངས་ཚད་ཁེངས་ཏེ་མཇལ་ཁའི་ཐོ་གཞུང་བཞེས་མཚམས་བཞག་ཡོད་ཀྱང། ཟླ་འདིའི་ཚེས་དགུ་ནས་བཅུ་གསུམ་བར་མཇལ་ཁ་ཞུ་འདོད་ཡོད་རིགས་ནི་སྤྱི་ཚེས་ལྔ་ཉིན་གྱི་སྔ་དྲོའི་ཆུ་ཚོད་བཅུ་བ་ནས་བཅུ་གཉིས་བར་མཇལ་ཁའི་ཐོ་བཞེས་གནང་རྒྱུའི་གསལ་བསྒྲགས་སྤེལ་གདའ། ཉིན་དེའི་ཞོགས་པར་ཐོ་རངས་ནས་དད་ལྡན་སེར་སྐྱ་མི་མང་ཕོན་ཆེ་ཞིག་འཚང་ཁ་ཤིག་ཤིག། ཐོ་འགོད་བྱ་བ་ལ་ངང་སྒུག་གནང་བཞིན་ཡིན་པ་རེད་གདའ། ཡང་ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཱི་ཀལ་མཱི་ཀོལ་མཆོག་གིས་ཐར་མོ་ཕི་ཤར་གྱིས་བོད་ནང་རིགས་རྫས་བསྡུ་ལེན་གྱི་ཡོ་བྱད་ཚོང་སྒྱུར་མཚམས་འཇོག་བྱས་པའི་ཐག་གཅོད་ཀྱི་ཐད་ལ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཡིག་ཐོག་ནས་དགོངས་ཚུལ་གསུངས་པའི་ནང། དུས་ནས་དུས་སུ་རྒྱ་ནག་དམར་ཤོག་ཚོགས་པས་རིགས་རྫས་བསྡུ་ལེན་གྱི་ཡོ་བྱད་དང་འཕྲུལ་རིགས་སྣ་ཚོགས་བེད་སྤྱོད་མཛད་བཞིན་པ་དེ་ལ། ཞིབ་བཤེར་དང་མགོ་གནོན་མཛད་རྒྱུ་དང། དམར་ཤོག་ཚོགས་པ་ལ་མོས་མཐུན་མི་མཛད་མཁན་གྱི་མི་སྣ་དམིགས་འབེན་དུ་བཙུགས་ཏེ་ངོ་བོ་དབྱེ་འབྱེད་མཛད་བཞིན་པ་མཐོང་རྒྱུ་ཡོད་ཅིང། ཐར་མོ་ཕི་ཤར་གྱི་ཡོ་བྱད་དེ་དག་རྒྱ་ནག་ལ་ཚོང་སྒྱུར་མཛད་རྒྱུ་བཀག་འགོག་བྱས་པ་འདི་བཟང་ཕྱོགས་ཀྱི་གནས་ཚུལ་ཞིག་ཡིན་ཞིང། ཚོང་འབྲེལ། སྡེ་ཚན་ཚོས་ཀྱང་གཅིག་མཚུངས་ལག་བསྟར་བྱ་དགོས་པ་རེད་ཅེས་འགྲེལ་བརྗོད་གནང་གདའ། ཁོང་གིས་ད་དུང་ཨ་རིའི་ཚོང་འབྲེལ་སྒྲིག་འཛུགས་ཚོས་མི་མང་མགོ་གནོན་བྱེད་པའི་རྒྱ་ནག་དམར་ཤོག་ཚོགས་པའི་ལས་དོན་ལ་རོགས་འདེགས་བྱ་རྒྱུ་ཡོད་པ་མ་རེད་ཅེས་གསུངས་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད་དེ་ནི་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་ནི་འཛམ་གླིང་དུ་ཆོས་དད་རང་དབང་ལ་ཚབས་ཆེའི་རྩིས་མེད་རྡོག་རོལ་བྱེད་མུས་ཀྱི་བློ་འཚབ་བྱེད་ཡུལ་གྱི་རྒྱལ་ཁབ་གཙོ་བོ་གྲས་སུ་མིང་འདོན་གནང་ཡོད་པའི་ཐད་ལ་ཨ་རི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་མི་ནས་དེ་ནི་འོས་ཤིང་འཚམས་པའི་ཐེར་འདོན་ཆགས་ཡོད་ཅེས་འགྲེལ་བརྗོད་གནང་བའི་སྐོར་ཆོས་སྐྱིད་ཀྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་གསན་རོགས།
ཨ་མི་རི་ཀ་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་ནི་འཛམ་གླིང་དུ་ཆོས་དད་རང་དབང་ལ་ཚབས་ཆེའི་རྩིས་མེད་རྡོག་རོལ་གཏོང་མཁན་གྱི་བློ་འཚབ་བྱེད་ཡུལ་གྱི་རྒྱལ་ཁབ་གཙོ་བོ་གྲས་སུ་མིང་ཐེར་འདོན་གནང་ཡོད་པ་རེད། དེ་ཡང་ཨ་མི་རི་ཀ་ཕྱི་སྲིད་ལས་ཁུངས་ཀྱི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷི་ལིན་ཀེན་མཆོག་གི་མཚན་ཐོག་ནས་སྤྱི་ཟླ་དང་པོ་གི་ཚེས་བཞི་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང། ཨ་མི་རི་ཀ་གྲོས་ཚོགས་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་རྒྱལ་སྤྱིའི་ཆོས་ལུགས་རང་དབང་གི་ཁྲིམས་ཡིག་བཀའ་འཁྲོལ་གནང་བ་མ་ཟད་ཁྲིམས་ལ་གཏན་འབེབས་གནང་བ་ནས་བཟུང། ཆོས་ལུགས། ཉམས་ལེན་དང་ཆོས་ལུགས་དད་མོས་རང་དབང་འཕེལ་རྒྱས་གཏོང་རྒྱུ་ནི་ད་བར་ཨ་མི་རི་ཀ་ཕྱི་སྲིད་ཀྱི་ལས་དོན་གལ་འགངས་ཆེ་ཤོས་ཤིག་ཏུ་བྱས་ཡོད། དེར་བརྟེན་ངོས་ནས་འཛམ་གླིང་ནང་ཆོས་དད་རང་དབང་རྩིས་མེད་རྡོག་རོལ་གཏོང་མཁན་གྱི་རྒྱལ་ཁབ་ཐེར་འདོན་བྱེད་བཞིན་ཡོད་པ་ནི། འབར་མ་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཁུ་པཱ། བྱང་ཀོ་རི་ཡ། ཨེ་རི་ཊེ་རི་ཡ། ཨི་རན།

ཐོན་གདའ། དེ་ཡང་རྒྱ་ནག་གི་རྒྱལ་ས་པེ་ཅིང་ནས་ཁ་རྩང་སྤྱི་ཟླ་དང་པོའི་ཚེས་ལྔ་ཉིན་རོའི་ཊར་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན་ཁ་རྩང་གཟའ་པ་སངས་ཉིན་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ནས་རྒྱ་ནག་དང་ཨ་རི་གཉིས་དབར་ཕྱི་འབྲེལ་གྱི་འབྲེལ་བ་བཙུགས་ནས་ལོ་བཞི་བཅུ་ཞེ་ལྔ་འཁོར་བའི་མཛད་སྒོ་ཞིག་གི་ཐོག་ལ་གཏམ་བཤད་གནང་སྐབས་སུ་ཁོང་གིས་རྒྱ་ནག་དང་ཨ་རི་གཉིས་ཀྱི་དབར་གྱི་འབྲེལ་བ་དེ་མུ་མཐུད་དེ་གནས་དགོས་མིན་གཏན་ནས་གདམ་ག་ཞིག་མིན་པར་དེ་ནི་ཕྱོགས་གཉིས་ཀ་ལ་དགོས་ངེས་ཅན་གྱི་གལ་ཆེའི་གནད་དོན་ཞིག་ཡིན་པ་ཙམ་དུ་མ་ཚད་འཛམ་གླིང་ཕྱོགས་ཡོངས་ལ་ཡང་གལ་གནད་ཆེ་བ་ཞིག་ཡིན་པ་འགྲེལ་བརྗོད་བྱས་པའི་གནས་ཚུལ་སྤེལ་གདའ། ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་གིས་རྒྱ་ནག་དང་ཨ་རི་གཉིས་དབར་གྱི་འབྲེལ་བ་དེ་གནས་ཐུབ་པའི་ཆེད་དུ་ཕྱོགས་གཉིས་ཀྱི་དབར་གོ་རྟོགས་ཐུབ་པའི་ཐོག་ནས་མཉམ་ལས་བྱེད་དགོས་པ་དེ་ནི་ཧ་ཅང་ཛ་དྲག་ཅན་གྱི་ལས་དོན་ཞིག་ཡིན་པ་ལ་བརྟེན་ནས་གནད་དོན་དེ་ལ་ངེས་པར་དུ་ཐུགས་སྣང་གནང་སྟེ་ལག་ལེན་བསྟར་དགོས་པ་ཁོང་གིས་མུ་མཐུད་ནས་འགྲེལ་བརྗོད་གནང་གདའ། ཨ་རི་དང་རྒྱ་ནག་གཉིས་དབར་གྱི་འབྲེལ་བ་དེ་རྒྱལ་ཁབ་ཀྱི་བདེ་སྲུང་དང། འཛམ་གླིང་ནང་དམག་འཁྲུག་དང་ཚོང་འབྲེལ་གྱི་དམ་བསྒྲགས་གནམ་གཤིས་འགྱུར་ལྡོག་དང་ཐེ་ཝན་གྱི་གནད་དོན་སོགས་ཀྱི་རྐྱེན་པས་ཇེ་སྡུག་ཇེ་ཞན་དུ་འགྲོ་བཞིན་ཡོད་པ་རེད་གདའ། ཡང་གོང་ཞུས་ཀྱི་མཛད་སྒོའི་ཐོག་ཏུ་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཡོད་པའི་ཨ་རིའི་གཞུང་ཚབ་ཁང་གི་འགན་འཛིན་གཞོན་པ་སྐུ་ཞབས David Meale ལགས་ཀྱང་མཉམ་ཞུགས་གནང་ཡོད་པ་དང་ཁོང་གིས་སྐབས་དེ་ལ་ང་ཚོས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་འདི་ལ་ངའི་ཕྱག་རོགས་ཨ་རིའི་གཞུང་ཚབ་ཁང་གི་ལས་བྱེད་རྣམ་པ་དང་གཞན་ང་ཚོའི་ཚོང་འབྲེལ་དོན་གཅོད་ལས་ཁུངས་ཁག་བཞི་བཅས་ནས་ཀྱང་རྒྱ་ནག་གི་འབྲེལ་ཡོད་དང་ལྷན་དུ་མཉམ་ལས་བྱས་ཏེ་ཨ་རྒྱ་ཕྱོགས་གཉིས་ཀྱི་འབྲེལ་བ་བཟང་པོ་ཞིག་ཡོང་ཐབས་ཐད་འགན་ཁུར་ལེན་རྒྱུ་ཡིན་པ་འགྲེལ་བརྗོད། གནང་གདའ། ཡང་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེའི་བསྟན་འཛིན་སྒང་གཞིས་ཆགས་ཀྱི་བོད་ཕྲུག་བཅུ་བཞི་ནས་རྡ་རམ་ས་ལ་ཤེས་ཡོན་གཟིགས་སྐོར་གནང་སྟེ་མཐོང་ཐོས་རྒྱ་སྐྱེད་དང་འབྱུང་འགྱུར་བོད་མིའི་སྤྱི་ཚོགས་སུ་ཕྱག་ལས་ཀྱི་གོ་སྐབས་ཡོད་པའི་ངེས་པ་རྙེད་ཡོད་པའི་གནས་ཚུལ་ཐོན་གདའ། དེའང། ས་གནས་ནས་ང་ཚོའི་གསར་འགོད་པ་བློ་བྷེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་རྒྱ་གར་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་ལྷ་སྤྱི་ཚོགས་ཞབས་ཞུ་ཁང་ནས་གོ་སྒྲིག་གནང་སྟེ་བར་ལམ་ནས་ལོ་རེ་བཞིན་རྒྱ་གར་ནང་གི་བོད་མིའི་གཞིས་ཆགས་ཁུག་ཀྱོག་ཁག་ཏུ་གནས་སྡོད་སློབ་ཕྲུག་རྣམས་བཞུགས་སྒར་དུ་ཤེས་ཡོན་གཟིགས་སྐོར་ཆེད་ཁྲིད་དེ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་དང་ཤེས་ཡོན་སྡེ་ཚན་ཁག་འདྲ་མིན་དང། གཞུང་འབྲེལ་མིན་པའི་ཚོགས་པ་ཁག་བཅས་སུ། གཟིགས་ཞིབ་ཀྱིས་སྡེ་ཚན་སོ་སོའི་དམིགས་ཡུལ་དང་ལས་འཆར་སོགས་ངོ་སྤྲོད་འགྲེལ་བརྗོད་ལམ་སྟོན་གནང་བཞིན་ཡོད་པ་བཞིན་ད་རེས་ཀྱང་ཉེ་ལམ་ཟླ་སྔོན་མའི་ཟླ་མཇུག་ནས་བཟུང་སྟེ་ཨ་རུ་ནཱ་ཅལ་མངའ་སྡེའི་བསྟན་འཛིན་སྒང་གཞིས་ཆགས་ཀྱི་སམ་བྷོ་ཊ་སློབ་གྲྭའི་འཛིན་རིམ་བདུན་པ་དང་བརྒྱད་པའི་སློབ་ཕྲུག་ཕོ་མོ་བཅུ་བཞི་བཞུགས་སྒར་དུ་བཅར་ཏེ་སློབ་ཕྲུག་ཚོ་ལ་བཞུགས་སྒར་གྱི་གཞུང་སྒེར་ཚོགས་སྡེ་ཁག་གིས་བོད་དོན་དུ་ཕྱག་ལས་གནང་བཞིན་པའི་སྐོར་མཐོང་ཐོས་རྒྱ་སྐྱེད་དང་འབྱུང་འགྱུར་བོད་མིའི་སྤྱི་ཚོགས་སུ་ལས་ཀ་བྱས་ན་གོ་སྐབས་ཡོད་པའི་ངེས་པ་རྙེད་ཆེད་དམིགས་པ་སོགས་ལྷ་སྤྱི་ཚོགས་ཞབས་ཞུ་ཁང་གི་ལས་འཆར་འབྲེལ་མཐུད་པ་འཆི་མེད་དཔལ་མོ་ལགས་ནས་འགྲེལ་བརྗོད་གནང་གདའ། མཐོང་རྒྱ་དང་ཐོས་རྒྱ་དེ་འདྲ་ཡོང་ཆེད་དུ་རྗེས་ལ་སོ་སོའི་འཛིན་གྲྭ་བཅུ་གཅིག་བཅུ་གཉིས College མཐོ་སློབ་དེ་འདྲ་ཐོན་བའི་རྗེས་ལ་བོད་པ་རང་གི་སྤྱི་ཚོགས་ནང་ལ་གལ་སྲིད་ལས་ཀ་བྱེད་ཡ་ཡིན་ན་གོ་སྐབས་ཡོད་པ་ཅིག་ཡ། འདི་འདྲའི་ཡོང་ཡ་དང་ཨ་ནི་གཙོ་བོ་ད་ལེ་ང་རང་ཚོ་བོད་པ་སྤྱི་ཚོགས་འདི་ཡི་ཡར་རྒྱས་ག་འདྲ་འགྲོ་ཡོད་མེད་སློབ་སྦྱོང་དང་གང་ཅིའི་ཐོག་ལ་ཡ་ག་ཚོད་ཡར་རྒྱས་འགྲོ་ཡོད་མེད་འདི་ཚོ་ཚང་མ་ཆེད་དུ་ཡ་ཁོ་རང་ཚོ་ལ་ཨ་ནི་གཙོ་བོ་འདི་གོ་རྟོགས་སྤེལ་ཡ་ཆེད་དུ་ཡ།
ཤེས་ཡོན་གཟིགས་སྐོར་དུ་མཉམ་ཞུགས་པ་སློབ་ཕྲུག་ངག་དབང་དབྱངས་སྒྲོན་ལགས་ནས་ཁོང་ཚོའི་ས་གནས་རྡ་རམ་ས་ལ་དང་ཐག་རིང་དུ་ཡོད་པའི་ཆ་ནས་ཆ་རྒྱུས་མེད་པ་ཡིན་ནའང་ད་ལན་འདིར་ཡོང་ནས་ནང་སྲིད་དང་དཔལ་འབྱོར་ལྷན་ཁང་ཁག་གཉིས་དང་སྨོན་ལམ་ཚིག་མཛོད་བཟོ་སྟངས་ཀྱི་རིམ་པ་ཚོགས་པ་ཁག་ཅིག་ནས་དབུལ་ཕོངས་ལ་འཕྲོད་བསྟེན་རོགས་སྐྱོར་གནང་སྟངས་དང་སྨན་རྩིས་ཁང་དུ་སྨན་བཟོ་ལུགས་དང་གཟུགས་པོ་གི་རིན་མེད་པའི་སྐོར་དང་བོད་མིའི་སྒྲིག་འཛུགས་ཀྱི་སྤྱི་འཐུས་དང་བཀའ་བློན་སོགས་ཀྱི་སྐོར་མང་པོ་ཤེས་ཐུབ་པ་མ་ཟད་གོང་ས་མཆོག་བཞུགས་ས་ཡིན་པའི་གཙུག་ལག་ཁང་སོགས་ལ་མཇལ་ཁ་ཐོབ་པར་ཧ་ཅང་དགའ་སྤྲོ་བྱུང་བ་འགྲེལ་བརྗོད་གནང་གདའ། ལྷ་སྤྱི་ཚོགས་ཞབས་ཞུ་ཁང་གི་འགན་འཛིན་ཚེ་རིང་དབང་འདུས་ལགས་ནས་ལས་འཆར་དེ་ནི་ཏོག་དབྱིབས་ནད་ཡམས་ཀྱི་རྗེས་སུ་འགོ་བཙུགས་ཏེ་གཞིས་ཆགས་ཁུག་ཀྱོག་ཁག་གི་སློབ་ཕྲུག་ཚོས་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞི་དང་ཚོགས་པ་མི་འདྲ་བའི་གནས་སྟངས་རྒྱུས་ལོན་དང། མ་འོངས་པར་ལས་གཞི་བྱེད་ཡུལ་སོགས་ངོ་སྤྲོད་ཆེད་ལས་གཞི་འགོ་བཙུགས་པ་འགྲེལ་བརྗོད་གནང་གདའ། ལྷ་སྤྱི་ཚོགས་ཞབས་ཞུ་ཁང་གིས་སྔ་ལོ་སློབ་ཕྲུག་བཅུ་གཉིས་དང་དགེ་རྒན་གཉིས་བཅས་བཞུགས་སྒར་དུ་གཟིགས་སྐོར་དུ་ཁྲིད་ཡོད་པ་དང་ད་ལོ་སློབ་ཕྲུག་བཅུ་བཞི་དང་དགེ་རྒན་གཉིས་ཡོད་པ་མཐོང་དུས་རྒྱ་ཆེར་འགྲོ་བར་ཕན་ཐོགས་བྱུང་ཡོད་པ་མ་ཚད་ལྷ་སྤྱི་ཚོགས་ཞབས་ཞུ་ཚོགས་པ་ལ་བོད་མིའི་གཞིས་ཆགས་ཁུག་ཀྱོག་ཁག་གི་སློབ་ཕྲུག་ཚོའི་གནས་སྟངས་སྤྱི་དང་ཁྱད་པར་སློབ་ཕྲུག་གི་ཤེས་ཡོན་གནས་སྟངས་རྒྱུས་ལོན་ལ་ཕན་ཐོགས་ཡག་པོ་བྱུང་ཡོད་པ་རེད་གདའ། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུས་ཅིང། ཧོང་ཀོང་གི་དམངས་གཙོ་ལ་དགའ་ཞེན་ཆེ་བའི་ཚོང་པ་གྲགས་ཅན་ཇི་མི་ལའེ་ལགས་ཀྱི་ཁྲིམས་རྩོད་པས་མཉམ་འབྲེལ་རྒྱལ་ཚོགས་ཀྱི་མནར་གཅོད་ཕོག་པར་ལྟ་སྐྱོང་གནང་མི་མཁས་དབང་ལ་དམངས་གཙོའི་ལས་འགུལ་སྤེལ་མི་ལ་ནག་ཉེས་མ་འཛུགས་གོང་བཙོན་ཁང་ནང་མནར་གཅོད་བཏང་ཡོད་པའི་དཔང་རྟགས་ཐོག་རྟོག་ཞིབ་གནང་དགོས་པའི་འབོད་སྐུལ་ཞུས་གདའ། དེའང་སུད་སིའི་གྲོང་ཁྱེར་ཇི་ནི་ཝ་ནས་རོའི་ཊར་གསར་ལས་ཁང་གིས་ཕྱི་ཚེས་ལྔ་ཉིན་གནས་ཚུལ་སྤེལ་བ་ལ་གཞིགས་ན་རྒྱུན་དུ་རྒྱ་ནག་ལ་སྐྱོན་བརྗོད་བྱ་མི། དགུང་གྲངས་བདུན་ཅུ་དོན་དྲུག་ལ་སོན་པའི་ཇེ་མི་ལའེ་ལགས་སུ། རྒྱ་ནག་ནང་བདེ་སྲུང་གི་ཁྲིམས་གཞི་དང་འགལ་བའི་ཐོག་ནས་རྒྱ་ནག་དང་ཧོང་ཀོང་ས་གནས་སྲིད་གཞུང་ལ་ངོ་རྒོལ་བྱ་དགོས་པའི་གནས་ཚུལ་བཀོད་སྤེལ་བྱས་པ་དང་ཕྱི་རྒྱལ་བ་དང་འབྲེལ་བ་བྱས་ནས་ངན་པ་ཁ་མཐུན་བྱས་པའི་ནག་ཉེས་གཉིས་ཀྱི་ཐོག་ནས་ཁྲིམས་གཅོད་བྱ་མུས་ཡིན་ཀྱང་ད་རེས་གཟའ་མིག་དམར་ཉིན་ཁོང་གིས་ནག་ཉེས་དེ་ལ་ངོས་ལེན་གནང་མེད་པ་རེད། ཇེ་མི་ལའེ་ལགས་ཀྱི་ཁྲིམས་རྩོད་རུ་ཁག་གིས་དམངས་གཙོའི་ལས་འགུལ་སྤེལ་མི་ཨན་ཌི་ལི་ལགས་སུ་ཇེ་མི་ལའེ་ལགས་དང་ལྷན་དུ་ཕྱི་རྒྱལ་བ་དང་ལག་འབྲེལ་བྱས་ནས་རྒྱལ་ནང་བདེ་སྲུང་དང་འགལ་བའི་ངན་བྱུས་བྱས་པའི་ནག་ཉེས་ཁོང་གིས་ཁས་ལེན་མ་བྱས་གོང་ཁོང་ལ་བཙོན་ཁང་ནང་སྡུག་སྦྱོང་མནར་གཅོད་བཏང་ཡོད་པའི་དཔང་རྟགས་ཡིད་ཆེས་བྱ་རུང་བ་དེ་འདྲ་ཡོད་པ་ཇེ་མི་ལའེ་ལགས་ཀྱི་ཁྲིམས་རྩོད་རུ་ཁག་གིས་ཁྱབ་བསྒྲགས་སྤེལ་བའི་ནང་གསུངས་གདའ། དེ་ནས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་ལ་གཏོར་བཤིག་གཏོང་བ་ཙམ་དུ་མ་ཚད། ཨ་རིའི་དབྱིན་སྐད་དུ Thermo Fisher Scientific ཟེར་བའི་ཚན་རིག་གི་འཕྲུལ་ཆས་བཟོ་ཚོང་ཁང་གིས་བཟོས་པའི་འཕྲུལ་ཆས། རྒྱ་ནག་གི་ཉེན་རྟོག་པས་བོད་ནང་གི་བོད་རིགས་བུ་ཕྲུག་གཞོན་སྐྱེས་ཚུན་ལ་ཁྲག་གི་བརྒྱུད་རིམ་རིགས་རྫས། སྡུད་ལེན་བྱེད་བཞིན་པའི་ཐོག་ལྟ་སྲུང་སོ་ལྟ་སྟངས་འཛིན་བྱེད་བཞིན་ཡིན་ནའང། ད་ཆ་ཨ་རིའི་ཚོང་ལས་ཁང་དེས་བཟོས་པའི་གསང་བའི་གནས་ཚུལ་སྡུད་ལེན་བྱེད་པའི་འཕྲུལ་ཆས་དེ། རྒྱ་ནག་ལ་མི་བཙོང་བའི་ཁས་ལེན་གསལ་བསྒྲགས་བྱས་ཡོད་པ་དང་དེའི་རྒྱབ་ལྗོངས་ཀྱི་གནས་ཚུལ་སོགས་ཕྲན་ཚེ་དབང་ནོར་བུས་གཤམ་དུ་ཕྱོགས་བསྒྲིགས་བྱས་པ་གསན་རོགས། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནོ། ཨ་རིའི Massachusetts མངའ་སྡེ་ནང་རྟེན་གཞི་བྱས་པའི Thermo Fisher ཚན་རྩལ་ཁང་གིས་རྒྱ་ནག་གཞུང་ལ་འཕྲུལ་ཆས་ཡོ་ཆས་མཁོ་འདོན་ཚོང་སྒྱུར་བྱེད་བཞིན་པ་དེ་དག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དཀྱིལ་ནས་བཟུང་སྟེ་མཚམས་འཇོག་བྱས་ཡོད་པ་ཉེ་སྔོན་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་གསལ་བསྒྲགས་བྱས་ཡོད་པའི་སྐོར་དང་འབྲེལ་བའི་རྒྱབ་ལྗོངས་གནས་ཚུལ་སོགས་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་རྒྱ་ནག་གཞུང་གིས་བོད་དུ་བཙན་བཟུང་བྱས་ཏེ་བོད་ཀྱི་ས་ཁུལ་ཕྱོགས་ཡོངས་དེ་མ་བདག་བདག་བཟུང་བྱས་པ་དང་བོད་ཀྱི་གཙང་ཆུ་ཁག་ལ་ཆུ་རགས་བརྒྱབ་པ་དང་གཙང་ཆུ་ཁག་ནས་ཆུ་ཤུགས་གློག་འདོན་བྱས་ཏེ་ཆུ་གློག་འཛུགས་སྐྲུན་བྱས་པའི་གློག་ཤུགས་རྣམས་རྒྱ་ནག་ཏུ་ཁྲིད་པ་དང་བོད་ཀྱི་རྩ་ཆེའི་གཏེར་ཁ་གསེར་དངུལ་ཟངས་ལྕགས་ལ་སོགས་པ་སྔོག་འདོན་བྱས་པ་སོགས་ཀྱིས་བོད་ཀྱི་རང་བྱུང་ཁོར་ཡུག་དང་སྣོད་བཅུད་དེ་བཅས་ལ་གནོད་སྐྱོན་དང་གོད་ཆག་ཚབས་ཆེ་ཕོག་བཞིན་ཡོད་པ་དང། དེ་བཞིན་བོད་མིའི་ཆོས་དང་རིག་གཞུང་དང་སྐད་ཡིག་བཅས་ལ་རྩིས་མེད་གཏོང་བ་དང་བོད་མིའི་འགྲོ་འདུག་གི་རང་དབང་དང་བཅས་ལ་དམ་དྲག་སྟངས་འཛིན་བྱེད་བཞིན་པའི་ཐོག་ནས་ཨ་རིའི་དབྱིན་སྐད་དུ་ཐཱ་མཱ་ཕི་ཤར་སེན་ཏྲི་ཕིག་ཟེར་བའི་ཚན་རྩལ་བཟོ་ལས་ཁང་གིས་བཟོས་པའི་འཕྲུལ་ཆས་རྒྱ་ནག་ལ་བཙོང་བ་དེ་དག་རྒྱ་ནག་གཞུང་གིས་བོད་ནང་དུ་བོད་མིའི་ཁྲག་དང་རིགས་རྫས་བསྡུ་རུབ་བྱེད་བཞིན་པའི་ཐོག་ནས་བོད་མིའི་ངོ་བོ་ངོས་འཛིན་བྱེད་པའི་འཕྲུལ་རིག་ཡོ་ཆས་རྣམས་ཞིབ་བཤེར་གྱི་ལས་དོན་ཆེད་ཉེས་ཅན་པ་ངོས་འཛིན་བྱེད་ཆེད་བེད་སྤྱོད་གཏོང་བཞིན་པ་རེད། ཡིན་ནའང་ད་ཆ་ཨ་རིའི་མེ་སཱ་ཅུ་སི་མངའ་ཁུལ་དུ་ཡོད་པའི་ཐཱ་མཱ་ཕི་ཤར་ཚན་རྩལ་ཁང་གིས་རྒྱ་ནག་ལ་འཕྲུལ་ཆས་ཡོ་ཆས་མཁོ་འདོན་ཚོང་སྒྱུར་བྱེད་བཞིན་པ་དེ་དག་མཚམས་འཇོག་བྱས་ཡོད་པ་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་གསལ་བསྒྲགས་བྱས་པའི་གནས་ཚུལ་ཐོན་གདའ། དེ་ནི་རྒྱ་ནག་གི་ཉེན་རྟོག་པས་བོད་ནང་གི་བོད་རིགས་བུ་ཕྲུག་གཞོན་སྐྱེས་ཚུན་ལ་བརྟག་དཔྱད་བྱས་ཏེ། ཁྲག་དང་རིགས་རྫས་བསྡུ་ལེན་བྱེད་བཞིན་པ་དེའི་ཐོག་ནས་བོད་ནང་གི་བོད་མི་ཚོ་ལ་ཉེན་ཚབས་ག་རེ་ཡོང་གི་ཡོད་པའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་སྣེ་ཁྲིད་པ་འཆི་མེད་ལྷ་མོ་ལགས་ཀྱིས།
ད་ལྟ་བོད་ནང་གི་གནས་སྟངས་ལྟ་བ་ཡིན་ན་ར་ད་ང་ཚོ་ད་ལྟ་བར་དུ་མི་བསད་ཡོད་རེད་དགོན་པ་གཏོར་བཤིག་བཏང་ཡོད་རེད་མང་པོ་ཅིག་ཐད་ཀར་དུ་ང་ཚོ་མི་གི་སྲོག་ལ་དཀའ་ངལ་འཕྲད་ཡོད་རེད་ཡིན་ན་ཡང་ད་ལྟ་རྒྱ་ནག་གི་སྲིད་ཇུས། ནག་པོ་དེའི་རྩ་བ་དེ་ག་རེ་རེད་ཟེར་ནས་ཞུས་པ་ཡིན་ན་གཉིས་ཡོད་རེད་གཅིག་དེ་གཏན་བཅའ་སློབ་གྲྭ་ང་རང་ཚོའི་མ་འོངས་པའི་སོན་རྩ་མ་འོངས་པའི་གཞོན་ནུ་ཁོང་རང་ཚོ་སྒང་ག་ལ་ཡ་རྒྱ་མིའི་གྱི་མི་ཚེ་ག་འདྲ་བཟོ་དགོས་འདུག་ཟེར་ནས་ཐབས་ཤེས་གཅིག་བྱེད་ཀྱི་ཡོད་རེད་དེ་གཅིག་བྱས། གཉིས་པ་དེ་ང་ཚོ་བོད་པའི་གྱི་མི་རྣམས་ཀྱི་ཁྲག་དང་རིགས་རྫས་དམིགས་བསལ་བསྡུ་ཡས་དེ། དེ་ཁྲག་དང་རིགས་རྫས་བསྡུས་ནས་ང་ཚོ་མ་འོངས་པར་ག་རེ་དཀའ་ངལ་འཕྲད་ཀྱི་རེད་ཟེར་ནས་དེ་ང་ཚོ་ཧ་ཡེ་ད་ལྟ་བསམ་བློ་བཏང་ཡས་ཁོ་རང་ཁག་པོ་ཆགས་བསྡད་ཡོད་རེད་ད་ལྟ་དུས་ཚོད་དེ་ལ་ཡ་འཕྲུལ་ཆས་ག་གསར་པ་སྣ་ཚོགས་མང་པོ་ཅིག་འདུག་གོ། དེའི་སྐབས་དུ་ད་ལྟ་ང་ཚོས་ཀྱི་བོད་པའི་ཀྱི་ཁྲག་དང་རིགས་རྫས་དེ་ཚོ་བསྡུས་ཚར་བའི་གཞུག་ལ་ཡ་ཨ་ནི། ང་ཚོ་ད་ལྟ་བོད་ནང་ལ་ཡང་འབྲེལ་བ་ཡོད་པ་དེ་ཚོ་གསང་བ་བརྒྱུད་ནས་འབྲེལ་བ་བྱེད་དགོས་པ་རེད། ཡང་ན་ཆབ་སྲིད་སྐོར་ལ་སྐད་ཆ་མ་བཤད་བྱས་འབྲེལ་བ་བྱེད་མཁན་དེ་འདྲ་ཡོད་ཡོད་རེད། ད་མ་འོངས་པ་ད་ལྟ་བཙན་བྱོལ་ནང་ལ་བསྡད་མཁན་མི་གཅིག་ཁ་ཅིག་སྐྲ་གཅིག་གི་རག་པ་ཡིན་ན་དེ་ཁྲག་དང་རིགས་རྫས་ཀྱི་རྒྱུད་ཅིག་བལྟ་ཐུབ་པའི་ཀྱི་ནུས་པ་ཡོད་རེད། དེ་བལྟ་ཚར་བའི་གཞུག་ལ་ཡ་ཨ་ནི་སུ་སུ་ཀྱི་ནང་མི་སུ་སུ་ཡིན་ནང་མི་དང་མ་འབྲེལ། སྤུན་ཀྱག་སུ་སུ་ཡིན་མིན་དང་དེ་ཚོ་གང་གང་བསྡད་ཡོད་རེད་ད་ལྟ་མ་ཟད་ཨ་ནི་མ་འོངས་པ་བོད་དང་བོད་པའི་གི་ཁྲག་དང་རིགས་རྫས་བསྡུས་ཚར་བའི་ཤུལ་ལ་ཨ་ནི་ཁོང་ཚོའི་གི་ཁྲག་རིགས་རྒྱུད་ག་རེ་རེད་འདུག་ཨང་སུ་སུ་ལ་ཨ་ནི་ད་འཕྲོད་བསྟེན་ཡག་པོ་ཡོད་མཁན་དེ་ཚོ་མི་སྣ་སུ་སུ་འདུག་ཟེར་ལབ་ནི་ལྟ་གི་ཡོད་རེད་ཨ་ནི་མ་འོངས་པ་རྒྱ་ནག་གཞུང་གི་ག་རེ་ག་རེ་བྱེད་ཀྱི་རེད་ཟེར་ལབ་ནི་དེ་དག་ང་ཚོ་ཧ་ཡང་གོ་ཡག་ཡོད་མ་རེད།

ཡིན་པ། ཚན་རྩལ་ཁང་དེས Axios ལས་ཁུངས་ལ་འགྲེལ་བརྗོད་གནང་གདའ། དེ་ནི་གནས་ཚུལ་ཐོས་ཏེ་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་རང་དབང་ཚོགས་པ་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁུངས་སོགས་ཀྱིས་ཨ་རིའི་ཚན་རིག་འཕྲུལ་ཆས་བཟོ་ཚོང་ཁང་དེ་ལ་ངོ་རྒོལ་གྱི་ལས་འགུལ་ལོ་གཅིག་དང་ཕྱེད་ཀ་ཙམ་གྱི་རིང་སྤེལ་བ་དང་དེ་བཞིན་ཨ་རིའི་གྲོས་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་དང་ཚོང་ལས་ཁང་དེའི་ནང་མ་རྩ་འཛུགས་འཇུག་བྱེད་མི་ཁ་ཅིག་ནས་བོད་ནང་རྒྱ་ནག་གི་ཉེན་རྟོག་པའི་ཡོ་ཆས་བེད་སྤྱོད་བཏང་སྟེ་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་གཏོང་བཞིན་པའི་ངོ་རྒོལ་ལ་རྒྱབ་སྐྱོར་བྱས་ཏེ་ཨ་རིའི་ཚོང་ལས་ཁང་དེ་ནས་ཕྱིར་འཐེན་མཛད་དགོས་པའི་གནོན་ཤུགས་སྤྲད་པ་སོགས་ལ་བརྟེན་ནས་ཨ་རིའི་བཟོ་ཚོང་ལས་ཁང་དེས་རྒྱ་ནག་ལ་གསང་བའི་གནས་ཚུལ་བསྡུ་ལེན་བྱེད་པའི་འཕྲུལ་ཆས་ཡོ་ཆས་དེ། མི་བཙོང་བའི་ཁས་ལེན་མཛད་ཡོད་པའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་སྣེ་འཁྲིད་པ་འཆི་མེད་ལྷ་མོ་ལགས་ཀྱིས་གསུངས་དོན་ལ། བོད་ནང་ལ་ཡང་ཁྲག་དང་རིགས་རྫས་བསྡུ་གི་འདུག་ཟེར་ནས་གནས་ཚུལ་དེ་གོ་སོང། དེ་གོ་དུས་སྐབས་ལ་ཡང་ནི་ང་ཚོའི་གི་ད་བཟོ་ཚོང་ལས་ཁང་སུ་སུ་མཉམ་དུ་འབྲེལ་བ་བྱེད་བྱས་རྒྱ་ནག་གཞུང་གིས་ད་ལྟ་འདི་བྱེད་ཐུབ་ཀྱི་ཡོད་རེད་བསམ་ནས་ང་ཚོའི་གི་བརྟག་དཔྱད་བྱེད་དུས་སྐབས་ལ་ཡང Thermo Fisher Scientific ད་ལྟ་ཨ་རིའི་གི་ཀྱི་བཟོ་ཚོང་ལས་ཁང་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ཁོ་རང་ད་ལྟ་ཨ་རི Boston Massachusetts ནང་ནས་ལས་ཀ་བྱེད་ཀྱི་ཡོད་ཙང་ཨ་ནི་ང་ཚོའི་ཀྱི་ད་ལྟ་ལས་འགུལ་གསར་པ་ཅིག་སྤེལ་བྱས་ཨ་ནི Thermo Fisher རང་ལ་ཡང་བོད་ནང་ལ་ཡང་དེ་འདྲའི་དཀའ་ངལ་ཡོད་རེད་བོད་ནང་གི་གནས་སྟངས་ཧ་ཅང་གི་ཛ་དྲག་ཡོད་རེད་འདི་སྐབས་དུ་ཁྱེད་རང་ཚོ་ཁྲག་དང་རིགས་རྫས་ཀྱི་འཕྲུལ་ཆས་དེ་ཚོ་རྒྱ་ནག་ཉེན་རྟོག་པ་ལ་བཙོང་ཆོག་མེད་ཟེར་ནས་ང་ཚོས་ཀྱི་ད་ངོ་རྒོལ་བྱས་པ་རེད་ངོ་རྒོལ་བྱས་དང་མ་བྱས་ང་ཁོང་ཚོ། ཁོང་ཚོ་ལ་ཡང་ཐད་ཀར་དུ་འབྲེལ་བ་བྱེད་ཡག་གི་ཐབས་ཤེས་ཐེངས་མང་པོ་བྱས་པ་རེད། དེ་དང་མཉམ་དུ་ནི་ང་ཚོ་གི་ཨ་རི་གྲོས་ཚོགས་ནང་ལ་ཡང་འགྲོ་བྱས་ནི་གྲོས་ཚོགས་འཐུས་མི་དང་མང་པོ་ཅིག་མཉམ་དུ་འབྲེལ་བ་བྱེད་བྱས་ཁོ་རང་ཚོས་ཀྱི་ཡིག་ཐོག་ནང་ལ་ཡང་ཕབ་བྱས་ནི Thermo Fisher ལ་བོད་པའི་གི་མི་དམངས་མཉམ་དུ་འབྲེལ་བ་བྱེད་དགོས་ཡོད་ཟེར་ནི་ཁོ་ཚོས་ཀྱི་དེ་འདྲས་བྲིས་ཡོད་རེད། ཡིན་ནས་ཡང་གྲུབ་འབྲས་ཐ་མ་དེ་ལ་ཡང་ཁོ་ཚོ་མང་པོ་ཅིག་འགྲོ་ཡོད་མ་རེད། ཁོ་ཚོས་ཀྱི་ང་ཚོ་ལ་ཚུར་འབྲེལ་བ་བྱེད་དུས་སྐབས་ལ་ཡང email བརྒྱུད་ནས། ཅིག་ལན་འདྲ་པོ་ཅིག་བསྐུར་གྱི་རེད་ཡིན་ནའི་ལན་དེ་ལ་ཡ་ཨོ། རྒྱ་ནག་གི་ཉེན་རྟོག་པ་དེ་ཚོ། བཀའ་ཉན་འཕྲལ་དུ་མོ་དེ་བེད་སྤྱོད་གཏོང་གི་ཡོད་མ་རེད་ཉེན་རྟོག་པ་དེ་ཚོ་ཡག་ཐག་ཆོད་བེད་སྤྱོད་གཏོང་གི་ཡོད་རེད་ཟེར་ནས་ཁོ་ཚོས་ཀྱི་དེ་འདྲའི་ལན་བརྒྱབ་རེད་སོང་ཙང་ནི་ང་ཚོས་ཀྱི་མཐའ་མ་དེ་ལ་ཡ་ལས་འགུལ་གཞན་པ་ཅིག་སྤེལ་བྱས་ན་ད་ཁོ་རང་ཚོ Thermo Fisher བཟོ་ཚོང་ལས་ཁང་ཁོངས་ནས Investors ཡོད་རེད་པ་དང། མ་རྩ་འཛུགས་མཁན་བྱེད་མཁན་ཁོ་རང་ཚོ་ལ་ཡ་མ་རྩ་དེ་ཚོ། སོང་ཙང་ཁོ་ཚོ་གཉིས་མི་ཚོ་འབྲེལ་བ་བྱས་བྱས་ཨཱ་ནི་ཁོ་ཚོ་བརྒྱུད་ནས་ཨཱ་ནི་ཚོགས་འདུ་ཞིག་བསླང་ཡག་ཐབས་ཤེས་བྱས་པ་རེད་ཨཱ་ནི་སོང་ཙང་ང་ཚོའི་གི་ཁོ་རང་ཚོའི་བཟོ་ཚོང་ལས་ཁང་འབུད་ནས་ང་ཚོ Shareholder Resolution ཞིག་བཏང་པ་རེད་ཨཱ་ནི་བཏང་དུས་སྐབས་ལ་ཡང་ཨཱ་ནི་ཁོ་ཚོ་གི་མཐའ་མ་དེ་ལ་ཡང་ང་ཚོ་འབྲེལ་བ་བྱས་སོང་འབྲེལ་བ་བྱས་དུས་སྐབས་ལ་ཡང་ཨཱ་ནི་ཁོ་རང་ཚོའི་གི Investors རང་གི་ང་ཚོའི་ལ་ཡང་མཉམ་དུ་ཁྲིད་བྱས་ཨཱ་ནི་ང་ཚོ་བོད་པའི་སྐུ་ཚབ་ཅིག་ཕར་ཚོགས་འདུ་ནང་ལ་འགྲོ་བྱས་ཨཱ་ནི་ཁོ་ཚོ་ལ་འགྲེལ་བཤད་བརྒྱབ་ནས་བོད་ནང་གི་གནས་སྟངས་ཧ་ཅང་གི་ཛ་དྲག་ཡོད་རེད། ཁྱེད་རང་ཚོའི་གི་ཉེན་རྟོག་པ་ལ་ཡ་འཕྲུལ་ཆས་དེ་ཚོ་སྤྲད་དུས་སྐབས་ལ་ཡ་ཁོང་ཚོའི་གི Criminals ཁྲིམས་འགལ་བྱེད་མཁན་ལས་ཀ་དེ་ཚོ་གཅིག་པོ་ལ་ཡ་ཁོང་ཚོས་བེད་སྤྱོད་གཏང་གི་ཡོད་མ་རེད་དེ། ཁོང་ཚོའི་གི་བོད་ནང་ལ་ཡ་བོད་པ་ཅིག་ཡིན་པའི་ཆ་ནས་ཁོ་རང་ཚོའི་ཁྲིམས་འགལ་ལས་ཀ་རེད་ལབ་ཀྱི་ཡོད་རེད། བོད་པ་གི་སྐད་ཡིག་དང་རིག་གཞུང་བསྐྱབས་ན་ཁོང་ཚོའི་གི་ཁྲིམས་འགལ་ལས་ཀ་རེད་ལབ་ནས་བོད་ནང་ལ་འདི་འདྲའི་གནས་སྟངས་ཆགས་བསྡད་ཡོད་རེད། འདི་དངོས་གནས་ཚོགས་འདུ། ཨུ་ཛཱ་ལི་ཡ་འགྲེལ་བཤད་བརྒྱབ་ཚར་བའི་ཤུལ་ལ་ཡ་ཨ་ནི་ཁོ་རང་ཚོའི་གིས་འབྲེལ་བ་བྱས་བྱས་ཨ་ནི་རང་ཚོའི Shareholder Resolution དེ་བླུགས་ཀྱོག་དེ་མར་འཐེན་རོགས་བྱས་ཨ་ནི་འཐེན་པ་ཡིན་ན་ང་ཚོ་བོད་ནང་ཡ་འཕྲུལ་ཆས་ཚོ་ཚོ་ཚོང་ཡ་མཚམས་བཞག་གི་ཡིན་ཟེར་ནས་ཚུར་དམ་བཅའ་བཞག་པ་རེད་སོང་ཙང་ང་ཚོ་ད་ལྟ་འབྲེལ་བ་བྱུང་བྱས་དམ་བཅའ་དེ་ཁོ་རང་ཚོའི་གིས་བཏོན་གནང་བྱས་ཨ་ནི་ད་ལྟ་ཟླ་ཉིན་ལོ་ལྟར། ཏེ། སྤྱི་ཟླ་བཅུ་གཉིས་ཚེས་སུམ་ཅུ་སོ་གཅིག་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནས་ཁོ་རང་ཚོས་བོད་ནང་ལ་ཡང་ད་ལྟ་ཁྲག་དང་རིགས་རྫས་བསྡུ་ཡས་ཀྱི་འཕྲུལ་ཆས་དེ་རྒྱ་ནག་གཞུང་ལ་བཙོང་གི་མེད་དམིགས་བསལ་བོད་ནང་ལ་བེད་སྤྱོད་བཏང་ཡ་དེ་སོང་ཙང་ང་ཚོས་ཀྱི་ད་ལས་འགུལ་ལོ་གཅིག་དང་ལྷག་ཙམ་སྤེལ་བ་དེ་གང་གང་གྲུབ་འབྲས་ཡག་པོ་ཐོན་སོང་བསམ་གྱི་འདུག་སོང་ཙང་ཨ་ནི་ད་རེས་ང་ཚོ་དེ་གང་གང་དགའ་བསུ་ཞུ་རག་ཡོད། སྡེ་གཞུང་བསྟན་འཛིན་གཡང་འཛོམས་ལགས་ནས་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁུངས་ཀྱི་ལས་འགུལ་སྣེ་ཁྲིད་པ་ཞིག་ཡིན་པ་ལ

དེ་ནས་གནས་ཚུལ་དེ་དང་འབྲེལ་བོད་ནང་དུ་ཡོ་བྱད་དེ་བེད་སྤྱོད་ཡོང་གི་ཡོད་མེད་སོགས་ཀྱི་ཐད་ལ་ཚན་རྩལ་ཁང་ལ་འདི་ག་རླུང་འཕྲིན་ཁང་ནས་འབྲེལ་བ་ཞུས་ཏེ་དྲི་རྩད་ཞུས་པར་ཨ་རིའི་ཐར་མོ་ཕི་ཤར་ཚན་རྩལ་ཁང་གིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་དྲི་བ་ལ་བཀའ་ལན་གནང་བའི་ནང་མིའི་ངོ་བོ་ངོས་འཛིན་བྱེད་ཀྱི་འཕྲུལ་རིག་ཡོ་བྱད་རྣམས་ཞིབ་དཔྱད་ཀྱི་ལས་དོན་ཆེད་ཉེས་ཅན་པ་ངོས་འཛིན་བྱེད་ཆེད་དང་མི་ལྐོག་ཚོང་སྐྱེལ་འདྲེན་བྱེད་པ་བདེན་མིན། ནག་ཉེས་ཕོག་པ་རྣམས་ལ་ཉེས་པ་གུ་ཡངས་ཡོང་བའི་ཆེད་དུ་བེད་སྤྱོད་བྱེད་བཞིན་ཡོད་པར་བརྗོད་དེ་བོད་རང་སྐྱོང་ལྗོངས་ནང་དུ་མི་ངོས་བཟུང་གི་ཡོ་བྱད་འདི་རྒྱུན་ལྡན་གྱི་ཞིབ་འཇུག་ཆེད་ཚོང་སྒྱུར་བྱས་ཡོད་པ་འདི་རྒྱུ་མཚན་རྣམ་གྲངས་ཁག་ཅིག་ལ་བརྟེན་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དཀྱིལ་ནས་མཚམས་འཇོག་བྱས་པ་ཡིན་ཞེས་དང། ད་ཆ་མུ་མཐུད་མི་ངོ་ཐག་ཆོད་པའི་འཕྲུལ་རིག་ཡོ་བྱད་འདི་ཚོང་སྒྱུར་བྱེད་བཞིན་མེད་ཅེས་ལན་འདེབས་གནང་གདའ། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ་ཚེ་དབང་ནོར་བུས་སྙན་སྒྲོན་ཞུས་ཚར་ལགས་རྣམ་པ་ཚོས་ལེ་ཚན་གསན་པར་ཐུགས་རྗེ་ཆེ། ཅེས་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལགས། དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།